ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་གཉིས་ཁེ་རང

ཡལ་གའི་ཀ་དཀར་ཡིན་གྱི། ས་ཆ་འདི་བལ་ཡུལ་རེད། མི་གེ་འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རུ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

དེ་རིང་གི་དེ་ལས་ནི་ཚང་མ་རེ་ཌི་ཡོ་ཉན་མཁན་གྱི་མི་མང་གི་རེད། དེ་རེ་ཌི་ཡོ་ཉན་མཁན་གྱི་མི་མང་ཚང་མ་ཡི་བར་དུ་སླེབས་དགོས་ཡོད་པ་རེད། ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག། ད་དེ་རིང་གི་ཆོས་ཀྱི་གསུང་རབ་འདི་ང་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་གི་ཡིན་ནོ་ཞེས།

བག་མ་ལ་བཏང་ནས་དེ་གཉིས་མ་འཛོམས་པའི་གི་སྔོན་དུ་དམ་པའི་གི་ཐུགས་ཉིད་ཡི་གི་མཐུས་བུ་དང་ལྡན་པར་ཤེས་པར་གྱུར། བུ་མོ་ཡི་ཁོང་ཡོ་སེབ་ནི་མི་དྲག་མི། དྲང་པོ་ཞིག་ཡིན་པས་དེ་ལ་མི་མིང་ངན་པ། ཁྱབ་པར་མ་མ་འདོད་པའི་གི། ལྐོག་ཏུ་ཁ་བྲལ་པར་བྱས། བསམ་པའི་གི་ལྟོས་ཤིག་ཇོ་བོ་ཡི་གི་ཕོ་ཉ་ཕོ་ཉ་གཅིག། ཁོང་གི་རྨི་ལམ་ལ་བྱུང་ནས་འདི་གསུངས་པ། ཡོ་སེབ། བི་རི་གི་གི་བུ། མིར། ཡམ་དེ་ཁྱོད་ཀྱི་ཆུང་མར་འདྲེན་པ་པ་ལ་མ་འཛེམས་ཤིག་གང་ལ་ཟེར་ན་དེ་ཡི་ལྷུམས་སུ་ཡོད་པ་ནི་དམ་པའི་གི་ཐུགས་ཉིད་ནས་ཚང་མ་ཡིན་དེ་ལ་སྲས་ཤིག་འཁྲུང་འཁྲུང་ཡོང། ཁྱོད་ཀྱིས་ཁོང་གི་མཚན་ཡེ་ཤུ་འདོགས་པར་བྱ་གང་ལ་ཟེར་ན། ཁོང་གིས་རང་གི་མི་རྣམས་སྡིག་པ་ལས་ཐར་བར་མཛད་དཀོན་མཆོག་གིས་ཁོང་ལ་རང་གི་ཡབ་དཱ་བིད་ཀྱི་བཞུགས་ཁྲི་གནང་བར་འགྱུར། ཡ་ཀོབ་ཀྱི་བུ་རྒྱུད་ལ་དུས་རྒྱུན་དུ་དབང་མཛད་པས་ཁོང་གི་རྒྱལ་སྲིད་མཐའ་མེད་པ་ཞིག་ཡིན་པར་འགྱུར་གྱི་རེད། དེར་མེད་རེད། དེར། མིར་ཡབ། ཡམ། གྱིས། ཕོ་ཉ་ལ་ངས། ཁྱོ་ག་སུ་ཡིན་མི་ཤེས་པའི་གི་དེ་གང་འདྲ། ཟེར་ཡོང་གི་རེད། ཞེས་ཞུས་པའི་གི་ལན་དུ། ཕོ་ཉས་དེ་ལ་གསུངས་པ་ཁྱེད་ལ་དམ་པའི་གི་ཐུགས་ཉིད་བབས། བླ་ན་མེད་པའི་དཀོན་མཆོག་གི་མཐུས་སྐྱབས་པར་འགྱུར། དེ་ཡི་དོན་ནི། ཁོང་ལ། སྐྱེ་རྒྱུ་ཡིན་པ་འདི་དམ་པའི་དམ་པ་ཞིག་ཡིན་ཏེ། དཀོན་མཆོག་གི་སྲས་ཟེར་བར་འགྱུར། ཡང་སྐྱར་ལྟོས་ཤིག་ཁྱོད་ཀྱི་སྤུན་ཀྱག། ཨེ་ལི་སེ་བེད་རྒས། ནས། རབས་ཆད་མ་ཟེར་བ་ཡིན་ཀྱང། མངལ་དང་ལྡན་པར་གྱུར་ནས། གྱུར་ནས་ད་ཟླ་བ་དྲུག་པ་ཡིན། གང་ལ་ཟེར་ན་བླ་ན་མེད་པའི་དཀོན་མཆོག་གི་དྲུང་དུ་བྱ་བ་གང་ཡང་མི་སྲིད་པ་མི་རུང། དེ་ཡི་ཚེ་རྒྱལ་པོ་ཆེན་པོ། ཨའུ་གུས་ཏུ་ཡི། མདུན་ནས་འཇིག་རྟེན་ཡོངས་ཀྱི་མི་རྩིས་ཡི་བྱེད་དགོས་པའི་གི་བཀའ་ཐོན་མི་རྩིས་ཡི་ཐོག་མ་དེ་སི་རི་ཡ་ཡི་སྤྱི་ཁྱབ་ཏུ་ཀི་རི་ནུ་ཡོང་དུས་སུ་བྱུང། མི་ཐམས་ཅད་རང་གི་མི་འདྲ་བའི་ཕྱིར་རང་རང་གི་ཕ་ཡུལ་དུ་ཕྱིན་པ་རེད། ཡོ་སེབ་དཱ་བིད་ཀྱི་རྒྱལ་རྒྱུད་ནས་ཡིན་པས་རང་དང་རང་གི་ཆུང་མ་མིར་ཡམ། མངལ་དང་ལྡན་པ། གཉིས་ཀྱི་མིང་འབྲི་བའི་གི་དོན་དུ། ག་ལིལ་གྱི་གྲོང་ཁྱེར་ན་ཙ་རེལ་ནས། ཡ་ཧུ་དཱ་རུ་དཱ་བིད་ཀྱི་གྲོང་ཁྱེར་བེད་ལེ་ཧེམ་དུ་སོང། དེར་ཡོང་དུས་སུ། བལྟམས་དུས་རན་ནས་སྲས་སྔོན་སྐྱེས་འཁྲུངས་ཏེ། འགྲུལ་ཁང་དུ་གནས་ས་མེད་པས་རས་ཀྱིས་བཏུམས་ཏེ་བྲེས་ཤིག་གི་ནང་དུ་བཞག་པ་རེད། ཡུལ་ཁོ་ར་དེ་ལ་ལུག་རྫི་རྣམས་ཐང་གང། གར་མཚན་ལ་ལུག་ཁྱུ་སྲུང་གིན་བསྡད་ཡོད་པ་ལས། གཙོ་བོ་ཡི་ཕོ་ཉ་མངོན་དུ་བྱུང་ནས། དེ་རྣམས་ཀྱི་ཕྱིར་གཙོ་བོ་ཡི་གཟི་བྱིན་སྣང་བས་ཤིན་ཏུ་འཇིགས་སྐྲག་སོ་ཕོ་ཉས་མ་འཇིགས་ཤིག་མི་སྡེ་ཡོངས་ཀྱི་གི་དོན་ལ། ཡིན་པའི་གི་དགའ་བ་ཆེན་པོ་ཡི

ཐོས་པ་ཐམས་ཅད་ངོ་མཚར་དུ་གྱུར། མ་རི་ཡཱ་མ་གིས་གང་བྱུང་བ་ཐམས་ཅད་བསམ་བློ་གཏོང་གིན་གཏོང་གིན་སྙིང་ལ་བཞག་གང་གསུངས་པ་བཞིན་དུ་ཐོས་ཤིང་མཐོང་བ་ཐམས་ཅད་ཀྱི་དོན་རྣམས་ཀྱིས་དཀོན་མཆོག་གི་དཔལ་དང་བསྟོད་པ་བརྗོད་ཅིང་ལོག་པ་རེད། དེ་གསུངས་པའི་གསུང་རབ་དེ།

ཕྱིན་ནས། མ་རི་ཡཱ་མ་དང་ཡོ་ཤེབ་དང་བྲེས་ནང་ཉལ་བའི་གི་ཁྱེའུ་ཆུང་དེ་རྙེད་ནས་མཇལ་ཏེ་ཁྱེའུ་ཆུང་དེ་ཡི་སྐོར་ལ་གསུངས་པའི་གི་གསུང་དེ་སྐད་གྲགས་བཅུག་ནས་ཐོས་པ་ཐམས་ཅད་ངོ་མཚར་དུ་གྱུར། མ་རི་ཡཱ་མ་གིས་གང་བྱུང་བ་ཐམས་ཅད་བསམ་བློ་གཏོང་གིན་གཏོང་གིན་སྙིང་ལ་བཞག་གང་གསུངས་པ་བཞིན་དུ་ཐོགས་ཤིང་ཐོགས་པ་ཐམས་ཅད་ཀྱི་འདོན་ལུགས། རྗེ་བླ་མ་དཀོན་མཆོག་གིས་དཔལ་ཟླ་ལྔ་སྟོང་པ་རྗོད་བྱེད་ཀྱི་ལོངས་པར་རེ་སྨྲས་པས། ཁོང་ཚོའི་ངན་སོང་ནང་དུ་ཡོད་པ་རེད། ད་མི་མང་ལྷན་རྒྱས་རྣམ་པ་ཚོ། རི་སྒྲོལ་ཉིན་དགའི་མི་མང་འདི་ནི་དུས་ཀྱི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་ཡ་མེད་དེ་ཚོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཅི་སང་ཉིན་ཡང་འདི་གི་དུས་ལ་དུས་ཚོད་ལ་འུ་རང་ཚང་མ་ཡང་ནས་ཡང་ཐུག་གི་རེད་ཐུགས་རྗེ་ཆེ་ཨ་ས་གའི་བ་ནི་རེ་ཌི་ཡོ་ཚོགས་པ་གི་མི་མང་ཚང་མ་ལ་གུང་སེང་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མིན།

ད་དགོང་དག་ཁ་ལག་དེ་ཆུ་ཚོད་བདུན་པ་ཆུ་ཚོད་དྲུག་པ་ག་ཚོད་ལ་ཟ་ཡིན་ཨོ་ད་དེ་དེ་རང་གི་དུས་ཚོད་ཅིག་བགོས་ནས་དེ་དུས་ཚོད་ནང་ལ་དེ་ཁ་ལག་དེ་རང་གི་ཟ་དགོ་དགོས་ཏེ་དེ་ཟ་ན་དེ་ན་རང་གི་གཟུགས་པོ་ལ་བཅུད་ཆགས་པ་རེད་རང་གི་གཟུགས་པོ་ལ་ཡག་པོ་འགྲོ་རེད་རང་གི་གཟུགས་པོ་ལ་ཕན་ཐོགས་ཡོད་རེད་མ་རེད་དཔེ་ག་བྱུང་རྒྱལ་ལ་མོ་དབྱངས་པོ་ཅིག་ཟ་མི་བྱུང་རྒྱལ་ལ་ལྟོ་བུ་དོད་ན་དེ་དེ་གང་ཡང་ཡོང་རེད་དེ་དེ་ན་ཡག་པོ་མིན་འདུག། དེ་རང་གི་གཟུགས་པོ་ལ་དགའ་ནོར་ན་ཚ་དང་དེ་ནས་ན་ཚ་བཙོག་པ་མང་ཞེས་ཞེ་དྲག་མང་པོ་ཆགས་ཡོད་པ་རེད། སྨྲས་ཏེ་མི་མང་ཚང་མ་ཡོད་པ་ལ་ང་དེ་རིང་ནས་འདི་བཀའ་སློབ་ཅིག་ཞུ་ཡིན། དེ་ཚོ་མི་མང་ཚང་མ་ཁ་ལག་ཟ་མཁན་དེ་དུས་ཚོད་ཅིག་བགོས་དང་དེ་དུས་ཚོད་ནང་ལ་ཁ་ལག་རེ་ཟ་ཁུག་ན་རང་གི་གཟུགས་པོ་ལ་ཕན་ཐོགས་ཡོད་པ་རེད་སྨྲས་ཏེ་ད་ལྟ་ཡབ་ཡེ་ཤུ་གིས་འདིའི་གི་བྷའི་བྷལ་ནང་ལ་གསུངས་བཞག་དེ་ཡོད་པ་རེད།

དེ་ནས་ཁ་ལག་གི་ཟས་ཡིན། རང་གི་བཟོས་པ་མང་དེ་ཁྱུ་ཡིན་པ་རེད་རང་གི་བཟོས་པ་མང་དེ་གསེར་ཡིན་པ་རེད་དེ་བཟོས་པ་དེ་ལ་གཙང་མ་བྱ་ཡག་དེ་ལ་གཟུགས་པོ་ན་བ་ཚ་བ་མི་ཡོང་གི་འོ་དེ་བྱ་ཡག་ཐོག་ལ་ཁ་ལག་དེ་དུས་ཚོད་ལ་ཟ་ན་དེ་ཡག་པོ་ཡོད་རེད་གནས་དེ་ཡབ་ཡེ་ཤུ་གསུང་དུ་འདུག་ཡ་དེ་རིང་གི་དེ་བཀའ་སློབ་དེ་ལ་བཞག་དེ།

གཞན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།